ད་འདི་གར་དེ་རེད་བ་རེད་ད་འདི་རྒྱབ་ལོག་འདི་ན་དེ་འདུག་བ། འོ་ད་འདི་གཞན་དག་ག་ཡང་མ་རེད་ད་འདི་དུས་རྒྱུན་ལབ་ཡ་ཁོ་རང་བྱས་རེད་བ། ད་ཡིན་དུས་ཙང་དཔྱད་པ་གསུམ་གྱིས་དག་པ་རྟོགས་ཡོང་དུས་ཙང་ཨ་ནི། དཔེར་ན། ག་རེ་ཡིན་པ་ན་སྦྱིན་པས་ལོངས་སྤྱོད་ཁྲིམས་ཀྱིས་བདེ་ཡིན་ན་དེ་ལུང་དེ། དཔྱད་པ་གསུམ་གྱིས་དག་པ་དེ་རྟོགས་ཡོང་དུས་ཙང། རང་གི་བསྟན་བྱའི་དོན་ལ་མི་བསླུ་བ་དེ་རྟོགས་ཡོང་ཨ་མ་རེད་བ་སྦྱིན་པས་ལོངས་སྤྱོད་ཁྲིམས་ཀྱིས་བདེ་ཞེས་པའི་ལུང་དེའི་སྟེང་དུ་གྲུབ་ཆ་རྟོགས་ཡོང་ཨ་མ་རེད་བ། ད་དཔྱད་པ་གསུམ་གྱིས་དག་པ་རྟོགས་དུས་ཙང། ཨོ། ཤིན་ཏུ་ལྐོག་གྱུར་སྟོན་པའི་ཆ་ལ། ཨོ། ཡིད་ཆེས་རྗེས་དཔག་གི་གནོད་པ་མེད་པ་དེ་རྟོགས་ཡོང་བ་རེད་མ་རེད།

དེར་སྟེ་འཁོར་རྩ་བ་ཁོ་རང་གཅིག་གེར་མཐོང་དང་མ་མཐོང་དངོས་པོ་ཡི་དོན་དེ་དག་ལ་མངོན་སུམ་དང། རྗེས་སུ་དཔག་རྣམ་གཉིས་ཀྱིས་ཀྱང་གནོད་མེད་འདི་ནི་མི་སླུ་བའོ། དབྱངས་གཞན་རྩ་ཟད་མཐོང་བ་མངོན་གྱུར་དང་མ་མཐོང་བ་དེ་ལ་གཉིས་བཞག་ནས་མ་མཐོང་བ་ཅུང་ཟད་ལྐོག་གྱུར་དང་ཤིན་ཏུ་ལྐོག་གྱུར་གཉིས་བཞག་ནས་འོ་དེས་བསྟན་པ་དེ་ལ་དོན་དེ་དག་ལ། མངོན་སུམ་དང་དོན་དེ་དག་ལ། ཁྱེད་རང་དེ་ག་རེ་ཚད་མ་གསུམ་གྱི་གཞལ་བྱ་བསྟན་པ་ཁོ་ལ་ཚད་མ་གསུམ་གྱིས་གནོད་པ་མེད་པ་ལྟར་ཕྱིན་པར་བ། དེ་ཡིན་ན་བུམ་པ་ཞེས་བརྗོད་པའི་སྒྲ་དེ་དཔྱད་གསུམ་གྱིས་དག་པ་དང།